འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱས་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་ཅན་བྱེད་ཀྱི་བདུད་རྩི་དངོས་མ་དེ་ཡིན། འདི་མ་གཡུག། འདི་དང་གང་མ་འདྲེས། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱས་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། Tim Storey ནི་མི་ཚེ་ཡར་རྒྱས་གཏོང་ཕྱོགས་ཀྱི་རྩོམ་པ་པོ་དང་གཏམ་བཤད་པ་གྲགས་ཅན་ཞིག་རེད། ཁོང་གིས་མི་ཚེའི་དཀའ་ངལ་འཕྲད་སྐབས་མི་མང་པོ་མདུན་སྐྱོད་བྱེད་པའི་སྤོབས་པ་ཤོར་ནས་འདམ་རྫབ་ནང་འཐིམ་པ་ལྟར་མདུན་སྐྱོད་བྱེད་མི་ཐུབ་པར་ལུས་ཀྱི་ཡོད་པའི་སྐོར་ལ་འགྲེལ་བརྗོད་བྱེད་སྐབས། ང་ཚོ་མི་ཚང་མར་དཀའ་ངལ་འཕྲད་པའི་དུས་ཚོད་ཤར་གྱི་ཡོད་རེད།

བྱས་པས་འགྲོ་བ་མི་ལ་མཚོན་ན་ཡར་རྒྱས་གྱི་ནུས་པའི་ས་བོན་ཚང་མ་ལ་ཡོད་པ་དང། ནང་པ་སངས་རྒྱས་པའི་ཆོས་ཀྱི་ནང་ལ་མི་ཚང་མ་ལ་སངས་རྒྱས་ཐུབ་པའི་ནུས་པའི་ས་བོན་ཡོད་པ་ཁས་ལེན་མཛད་ཀྱི་ཡོད་པ་རེད། དེ་ལྟ་བུའི་སངས་རྒྱས་ནུས་པའི་ནུས་པ་ཡོད་མཁན་དེ་ལ། མི་ཚེ་གཅིག་གི་རིང་ལ་རང་གི་ཆེས་མཐོ་བའི་ནུས་པ་ཞིག་འདོན་ཐུབ་པའི་ནུས་པ་ཡི་ས་བོན་ཞིག་ཡོད་པ་བརྗོད་མི་དགོས་པ་ཞིག་རེད། འཛམ་གླིང་འདིའི་ནང་ལ་མི་ཐེར་འབུམ་བདུན་ལྷག་ཡོད་པ་དེ་རྣམས་རེ་རེ་ལ་རང་ལ་འཇོན་ཐང་དང་ནུས་པ་མི་འདྲ་བ་རེ་རེ་ཡོད་དགོས་པ་ཞིག་རེད། འོན་ཀྱང་ནུས་པ་དེའི་ས་བོན་དེར་འབྲས་བུ་ཆེས་ཆེ་ཤོས་ཤིག་ཐོན་ཐུབ་དང་མི་ཐུབ་དེ་ནི་མིའི་སེམས་ཁམས་ལ་ཐུག་གི་ཡོད་པ་རེད། དཔེར་ན་མེ་ཏོག་ལྟ་བུའི་ཆེས་སྙི་མོ་དང་སྲབ་མོ་ཅན་གྱི་སྐྱེ་དངོས་ཤིག་ལ་མཚོན་ན། རང་གི་ཁོར་ཡུག་ལ་དཔགས་པའི་རང་གི་འབྲས་བུ་དེའི་ཆེས་མཐོ་ཤོས་དེ་ཐོན་ཐུབ་ཀྱི་ཡོད་པ་རེད། དཔེར་ན་མེ་ཏོག་གམ་རྩི་ཤིང་ཞིག་གི་ས་བོན་ཞིག་རྡོ་ཞིག་གི་འོག་ཏུ་མནན་ཡོད་ན་ཡང། དེ་ཐད་ཀར་གྱེན་དུ་སྐྱེ་རྒྱུ་ལ་དཀའ་ངལ་འཕྲད་ཀྱི་ཡོད་ཀྱང། ཐབས་ཤེས་ཡོད་ཚད་ཀྱིས་རྩི་ཤིང་དེའི་མྱུ་གུ་དེ་མདུན་ནས་མདུན་དུ་སྐྱེས་ནས་ནམ་ཞིག་རྡོ་ཡི་ཟུར་ནས་ས་ཁམས་སུ་སྐྱེ་ཡོང་གི་ཡོད་པ་ཞིག་རེད། འོན་ཀྱང་འགྲོ་བ་མི་ལ་མཚོན་ན། མིའི་མི་ཚེ་ལ་ཆེས་མཐོ་བའི་ནུས་པ་འདོན་རྒྱུའི་གོ་སྐབས་དེ་སེམས་ཁམས་ཀྱི་ནུས་པ་ཤོར་འགྲོ་དུས་མདུན་སྐྱོད་ཀྱི་གོ་སྐབས་སམ་ནུས་པ་དེ་འདོན་མི་ཐུབ་པར་ལུས་ཀྱི་ཡོད་པ་རེད། གོང་དུ་བརྗོད་པ་ལྟར་མདུན་སྐྱོད་བྱེད་པར་ལྡོག་ཕྱོགས་ཀྱི་དཀའ་ངལ་ཡང་ཡང་འཕྲད་ཀྱི་ཡོད་པ་དེ་གཡོལ་ཐབས་མེད་པ་ཞིག་ཡིན་མོད། འོན་ཀྱང་དེ་ལ་མགོ་སྒུར་ནས་དེ་མུར་མི་འདུག་པར་མུ་མཐུད་ནས་མདུན་སྐྱོད་བྱེད་རྒྱུ་དེ་རེད།

གལ་ཏེ་ཁྱོད་དམྱལ་ཁམས་བརྒྱུད་ནས་སྐྱོད་བཞིན་ཡོད་ན། དེར་སྡོད་རྩིས་མ་བྱེད་པར་མུ་མཐུད་ནས་མདུན་སྐྱོད་ཀྱིས་སྐྱོད་རྒྱུ་ཡོད་ལ། གོང་དུ་བརྗོད་པའི་རྩོམ་པ་པོ་དང་མི་ཚེའི་སློབ་སྟོན་པ་གྲགས་ཅན Tim Storey ཡིས། ཁྱོད་དམྱལ་བའི་ནང་ཡོད་ན་དེར་སྡོད་ཁང་མ་རྒྱག་ཅིག་ཞེས་ཡོད་པ་དེ་ནི། རང་ཉིད་རང་གི་མི་ཚེའི་ནང་ཆེས་དམའ་སའམ་ཆེས་དཀའ་ངལ་ཅན་གྱི་གནས་སྟངས་འོག་ཏུ་སྐྱོད་བཞིན་ཡོད་ན། དེར་མུ་མཐུད་ནས་སྡོད་རྒྱུའི་བསམ་བློ་མ་གཏོང་ཞེས་སློབ་སྟོན་བྱེད་པ་ཞིག་རེད། ཡང་དབྱིན་ཇིའི་སྲིད་བློན་ཝི་སི་ཏོན་ཆར་ཆིལ་གྱིས། སེམས་ཤུགས་ཆག་མི་ཉན་པའི་སྐོར་ལ་གཏམ་བཤད་བྱེད་སྐབས། རྒྱལ་ཁ་ནི་མཐའ་སྣེ་ཞིག་མ་རེད། ཕམ་ཉེས་ནི་ཤི་ས་ཞིག་མ་རེད། གལ་ཆེ་ཤོས་དེ་ནི་མདུན་བསྐྱོད་བྱེད་པའི་དཔའ་སྟོབས་དེ་རེད་ཅེས་བཤད་ཡོད་པ་རེད། གོང་དུ་བརྗོད་པའི་མི་ཚེའི་སློབ་སྟོན་པ་དང་རྩོམ་པ་པོ Storey ལགས་ཡིས། མི་ཁ་ཤས་ནི་རང་ཉིད་གང་དུ་ཡོད་པ་དེ་ལ་གནས་ཀྱི་འདུག། གནས་བཞིན་གནས་བཞིན་རང་གིས་རང་ལ་འཁང་ར་བྱས། རང་གིས་རང་ལ་དམོད་མོ་བྱས། རང་གིས་རང་ལ་སེམས་གསོ་བྱེད་པ་ལས་མདུན་དུ་བསྐྱོད་རྒྱུའི་བསམ་བློ་གཏོང་གི་མི་འདུག་ཅེས་བརྗོད་འདུག་ཁོང་ནི་ཁྱིམ་ཚང་སྐྱོ་པོ་ཞིག་ནང་འཚར་ལོངས་བྱུང་ཡོད་པ་དང། ཁོང་གི་ཕ་མ་གཉིས་ནི་འཛིན་གྲྭ་དམའ་པོ་ལས་སློབ་སྦྱོང་བྱེད་མྱོང་མེད་པ་ཞིག་ཡིན་པར་བརྟེན་ནས། ཁོང་ཆུང་དུས་ཁོང་གི་མི་ཚེའི་རིང་ལ་རེ་བ་ཆེན་པོ་རྒྱག་མཁན་ཞིག་ཡོད་པ་མ་རེད། འོན་ཀྱང་ཁོང་གིས་དེའི་སྐོར་ལ་ཨ་རིའི་གཟུགས་མཐོང་བརྙན་འཕྲིན་གྱི་གཏམ་གླེང་གཙོ་སྐྱོང་བྱེད་མཁན་གྲགས་ཅན Oprah Winfrey ཀྱི་ལེ་ཚན་ཞིག་ནང་སྐད་ཆ་བཤད་སྐབས། ང་གནས་སྟངས་ཆེས་དམའ་ས་ཞིག་གི་སྙི་ཡི་འོག་ཏུ་ཚུད་པའི་སྐབས་སུ། རང་ནི་ཆེས་མཐོ་ས་ཡི་དམིགས་ཡུལ་བཟུང་མཁན་ཞིག་ཡིན་ཅེས་བརྗོད་ཡོད་པ་རེད། སྤྱིར་བཏང་བོད་མི་རྣམས་ཀྱིས་རང་གི་སྐྱེ་བ་སྔ་མའི་ལས་ལ་བསམ་བློ་བཏང་ནས་ཚེ་འདི་ཡི་གནས་སྟངས་དེ་སྐྱེ་བ་སྔ་མའི་འབྲས་བུ་ཡིན་པར་བསམ་བློ་ཤུགས་ཆེན་པོ་ཡོད་པར་བརྟེན་ནས། ད་ལྟ་འབྲིང་ཙམ་ཡོད་ན་དེ་ཡིས་ཆོག་བསམ་པའི་ཆོག་ཤེས་ཆེན་པོ་ཡོད་པ་དེ་ཡིས། མདུན་ནས་མདུན་དུ་བསྐྱོད་རྒྱུའི་སེམས་དེ་ནུབ་ཕྱོགས་ཀྱི་མི་རྣམས་ལྟར་ངར་ཤུགས་ཆེན་པོ་ཞིག་ཡོད་པ་མ་རེད། དེ་ལ་ཡང་ཁེ་ཕན་ཡོད་པ་དེ་ནི། དཀའ་ངལ་འཕྲད་ཡོང་དུས་སེམས་ཁམས་སུ་སྡུག་བསྔལ་མྱོང་ཤུགས་ཆུང་བ་ཡོང་གི་ཡོད་སྲིད་པ་ཅིག་རེད་འདུག་འོན་ཀྱང་དེང་སྐབས་གོ་ལ་ཧྲིལ་པོའི་གཅིག་གྱུར་གྱི་གནས་ལུགས་ཤུགས་ཆེ་རུ་འགྲོ་བཞིན་པ་དང། བོད་མི་ན་གཞོན་རྣམས་དེང་དུས་ཀྱི་ཤེས་བྱ་སློབ་སྦྱོང་འོག་ནས་མི་ཚེ་ལ་འགྱུར་བ་འགྲོ་བཞིན་པའི་སྐབས་སུ། དེང་དུས་ཀྱི་འཛམ་གླིང་གི་འགོ་འཁྲིད་མཁན་ནུབ་ཕྱོགས་པའི་བསམ་བློ་ཅི་འདྲ་གཏོང་གི་ཡོད་པ་ཤེས་རྒྱུ་དེ་ཡང་གལ་ཆེན་པོ་ཞིག་ཡིན་སྲིད། དེར་བརྟེན་འདི་མུ་མཐུད་ནས་ནུབ་ཕྱོགས་པའི་འབྲེལ་ཡོད་སེམས་ཁམས་སྐོར་ཞུས་ན། དེང་སྐབས་ཀྱི་མིའི་སེམས་ཁམས་རིག་པ་པའི་ལྟ་ཚུལ་གསར་པ་ཞིག་ནི། མི་ཚང་མ་བྱིས་པ་ཡིན་པའི་སྐབས་སུ། རང་དབང་གི་ཚོར་བ་དེ་ཤུགས་ཆེན་པོ་ཡོད་པ་མ་ཚད། རང་གི་མི་ཚེའི་ནང་ལ་ཅི་བྱེད་དགོས་བསམ་པའི་ཚོར་བ་ཡང་གཙང་མ་ཞིག་ཡིན་ཅིང། དེ་ལྟར་འགྲུབ་རྒྱུ་ཡིན་པར་ཡིད་ཆེས་ཡང་ཤུགས་ཆེན་པོ་ཡོད་པ་རེད་ལ། མི་རེ་རེ་ལ་ཐུན་མོང་མ་ཡིན་པའི་ནུས་པའི་ས་བོན་རེ་རེ་ཡོད་པ་དེ་ཡང་བྱིས་པའི་སྐབས་སུ་སེམས་ཀྱི་ནང་ལ་ཚོར་ཐུབ་ཀྱི་ཡོད་པ་རེད། འོན་ཀྱང་ཕ་མ་ཡིས་རང་གི་མི་ཚེའི་ཉམས་མྱོང་ལ་གཞི་བཅོལ་ནས་བྱིས་པ་དེ་ཡང་དེ་ལྟ་བུར་བྱེད་རྒྱུ་ལ་སྐུལ་འདེད་གཏོང་བའི་བརྒྱུད་ནས། རིམ་བཞིན་བྱིས་པ་དེ་ཡིས་རང་གི་ནུས་པའི་ས་བོན་ཐུན་མོང་མ་ཡིན་པ་ཞིག་ཡོད་པ་དེར་ལྷད་ཞུགས་ནས། མི་ཆེ་རུ་འགྲོ་བའི་སྐབས་སུ་རང་གིས་རང་ལ་གདེང་སྤོབས་མེད་པའི་རྐྱེན་རྩ་ཡོང་གི་ཡོད་པ་དང། རང་གི་སེམས་ཀྱིས་བྱེད་དགོས་མིན་ཤེས་བཞིན་པའི་བྱ་བ་ཞིག་ཡིན་ན་ཡང་དེ་ལ་གཞན་གྱིས་རྒྱབ་སྐྱོར་དང་ཆོག་མཆན་མ་སྤྲད་ན་བྱེད་རྒྱུའི་ཐག་གཅོད་བྱེད་མི་ཐུབ་པ་ཆགས་འགྲོ་གི་ཡོད་པ་རེད། དེ་ནི་ཡར་ཐོན་གྱི་བསམ་བློ་ལ་སྣང་ཆེན་བྱེད་མཁན་གྱི་ནུབ་ཕྱོགས་ཀྱི་སྤྱི་ཚོགས་ནང་ལ་ཡང་ནོར་འཁྲུལ་དེ་ཤུགས་ཆེན་པོ་མུ་མཐུད་ནས་གནས་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། འགལ་རྐྱེན་དེ་བྱིས་པ་ཡི་སྐབས་སུ་འཕྲད་ནས་བྱིས་པའི་སེམས་ཀྱི་སྒྲོམ་གཞི་ལ་སྐྱོན་བཟོས་རྗེས། རིམ་བཞིན་མི་དེ་ཆེན་པོ་ཆགས་ཡོང་དུས་རང་ལ་ཡོད་པའི་ནུས་པ་ཡི་འབྲས་བུ་དེ་སྨིན་ཐུབ་རྒྱུ་ལ་དཀའ་ངལ་འཕྲད་ཡོང་གི་ཡོད་པ་ཞིག་རེད། དེ་ནི Winston Churchill གྱིས་དམྱལ་ཁམས་བརྒྱུད་ནས་བསྐྱོད་པ་ཡིན་ན་དེར་སྡོད་རྩིས་མ་བྱེད་ཅེས་བརྗོད་པ་ལྟར་དཀའ་ངལ་འཕྲད་པའི་མི་ཚེའི་ཁུག་པ་ཞིག་གི་ནང་ལ་སླེབས་དུས་དེར་མུ་མཐུད་མི་འདུག་པར། རང་གི་མི་ཚེའི་ཆེས་མཐོ་བའི་གོ་སྐབས་སམ་ནུས་པ་ཡི་ཕྱོགས་སུ་བསྐྱོད་རྒྱུའི་བློ་སྤོབས་ལ་སྐྱོན་བྱུང་ནས། ཁུག་པ་དེའི་ནང་ལ་མི་ཚེ་བསྐྱལ་བའི་གོམས་གཤིས་ངན་པ་དེ་ཡོང་གི་ཡོད་པ་ཅིག་རེད། སྐུ་ཞབས Storey ཡིས། མི་ཚེའི་ནུས་པ་ཆ་ཚང་བཏོན་མི་ཐུབ་པའི་མི་ཚེ་དེ། མི་ཚེ་ཆ་ཚང་ཞིག་མ་རེད་ཅེས་བརྗོད་ནས། གལ་ཏེ་ཁྱོད་ཀྱིས་རང་ལ་ཡོད་པའི་ནུས་པ་ཡི་ས་བོན་དེའི་འབྲས་བུ་ཕྱེད་ཀ་ལས་བཏོན་ཐུབ་མེད་ན། ཁྱོད་ནི་མི་ཚེ་ཕྱེད་ཀ་ཞིག་གི་ནང་ལ་འཚོ་བ་བསྐྱལ་བཞིན་པ་བཞིན་པ་འགྲེལ་བརྗོད་བྱས་ཡོད། འོ་ན་མི་ཚེ་ཆ་ཚང་བ་ཞེས་གང་ལ་ཟེར་རྒྱུ་ཡོད་དམ་ཟེར་ན། དེ་ནི་དཀའ་ངལ་རེ་འཕྲད་དུས་དེ་ལ་མགོ་མི་སྒུར་བར། རང་ཉིད་སྐྱོད་བཞིན་པའི་ཕུག་ལམ་ནག་ཁུང་ནང་འཕྲད་པའི་དཀའ་ངལ་ལ་གདོང་ལེན་གྱིས། དེའི་ཕ་མཐའ་རུ་ཡོད་པའི་འོད་ཀྱི་ཕྱོགས་སུ་མདུན་ནས་མདུན་དུ་སྐྱོད་པའི་མི་ཚེ་ལ་ཟེར་གྱི་ཡོད་པ་དེ་རེད། གསན་མཁན་རྣམ་པ་ཚོ་གོང་དུ་ཞུས་པ་དེ་ནི་ནུབ་ཕྱོགས་ཀྱི་སེམས་ཁམས་རིག་པ་བ་དང་མི་ཚེའི་སློབ་སྟོན་པ་ཡིས། འགྲོ་བ་མི་ཡི་མི་ཚེ་དེ་མི་དེའི་ཁོར་ཡུག་དང་ཆ་རྐྱེན་ལ་དཔགས་པའི་ཆེས་མཐོ་ཤོས་ཀྱི་ནུས་པ་བཏོན་ཐུབ་པ་བྱ་རྒྱུར་གཏོང་བའི་སློབ་སྟོན་ཞིག་ཕྱོགས་སྒྲིག་དང་སྙན་སྒྲོན་ཞུས་པ་ཡིན། ཁྱེད་ཀྱིས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་འདི་ཉན་པར་བཀའ་དྲིན་ཆེ། ང་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་རྡོ་རྗེ་ཡིན། ལེ་ཚན་རྗེས་མ་ཡི་ནང་ལ་སླར་ཡང་མཇལ་ཡོང། ད་ཚོ་མ་ཚད་རེད།